གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་རེས་གཟའ་ཟླ་བའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་གིས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལར་ད་རིང

རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་བཅར་འདྲི་ལེ་ཚན་དང་མཇུག་ཏུ་བདུན་རེའི་དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལར་ད་རིང ྋཞབས་སོར་བདེ་བར་འཁོད་གནང་མཛད་པའི་སྐོར་ས་གནས་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་ཉིད་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་འདས་པའི་ཟླ་བ་གཅིག་ལྷག་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས་འདི་ཚེས་ཉི་ཤུ་རྩ་གཉིས་ཉིན་ལྡི་ལི་ནས་མཁའ་ལམ་བརྒྱུད་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་དགའ་སྐལ་གནམ་ཐང་ནས་ཕྱིར་ཕེབས་མ་ཐག་ཏུ་གསར་འགོད་པ་ཚོར་གསུང་དོན། གནས་མཆོག་རྡོ་རྗེ་གདན་གཙོས་པའི་ས་ཁུལ་འདྲ་མིན་ལ་ཆིབས་བསྒྱུར་གྱིས་མཛད་འཕྲིན་བསྐྱངས་པ་རྣམས་མགོན་པོ་གང་ཉིད་མཆོག་གི་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཞིང། དེ་རིང་མགོན་པོ་གང་ཉིད་མཆོག་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་འཁོད་པ་དང་ཐུགས་སེམས་ཀྱང་སྤྲོ་པོ་ཡོད་པ་བཀའ་གནང་སོང། Very successful. ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཉེ་འགྲིས་སུ་ཆགས་པའི་དགའ་སྐལ་གནམ་ཐང་དུ་ཞབས་སོར་འཁོད་པའི་རྗེས་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་ཕོ་མོ་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར། མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། དེ་ཡང་འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་གཙོ་བོ་གསུམ་གྱི་བཀའ་སློབ་གལ་ཆེན་ཁག་ཟུར་འདོན་བྱས་ཡོད། དེ་ཡང་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་མཛད་འཕྲིན་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་ཡོད་པའི་ཁྲོད་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་དེ་བཀའ་སློབ་ཕེབས་པའི་ནང། བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་པོ་ནི་གཞན་ལ་ཕན་བདེ་བསྒྲུབ་རྒྱུ་དང་གནོད་པ་མི་བྱེད་རྒྱུ་དེ་ཡིན་པ་བཀའ་གནང་ཞིང་ཆོས་ཁས་བླངས་མིན་ལ་མ་ལྟོས་པར་ཚང་མས་གཞན་ལ་གནོད་པ་མ་བྱས་པར་ག་ཚོད་ཐུབ་ཐུབ་ཀྱིས་ཕན་ཐོགས་བྱ་རྒྱུ་བྱུང་བ་ཡིན་ན་སུ་སུ་ཡིན་ནའང་སེམས་སྐྱིད་པོ་ཡོད། ཆགས་སྡང་གི་ལས་མ་བསགས་པར་བསྡད་པ་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་གི་རེད་ལ་སེམས་ཀྱི་ཞི་བདེ་ཡིས་ལུས་ཀྱི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པ་བཀའ་གནང་ཡོད་པ་རེད། ཡང་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་བཅས་ཉིན་གཉིས་ཀྱི་རིང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བ་རུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་མཛད་དེ་བཀའ་སློབ་སྩལ་བས་ན་ང་ཚོ་ཚང་མའི་རྒྱུད་དུ་ཁམས་བདེ་གཤེགས་སྙིང་པོ་ཟེར་བའི་སེམས་ཤིག་ཡོད་པ་དང་སེམས་དེ་དྲི་མ་དང་བཅས་པ་ཡིན་ནའང་དྲི་མ་གློ་བུར་བ་རེད། སེམས་ཀྱི་རང་བཞིན་ལ་ཞུགས་མེད་ཅིང་གཉེན་པོ་བསྟེན་ནས་ག་ལེར་མེད་པ་ཆགས་ཐུབ་པ་ཞིག་རེད་ཅེས་དང། གསང་སྔགས་ཀྱི་སྐབས་ནས་བཤད་ཚེ་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཟེར་བའི་སེམས་དེ་ནི་རང་བཞིན་གྱིས་རྣམ་པར་དག་པ་ཞིག་ཆགས་ཡོད། འདི་ལྟ་བུ་ཞིག་ང་ཚོ་ཚང་མའི་རྒྱུད་དུ་རང་ཆས་སུ་ཡོད། དེར་བརྟེན་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ནི་གློ་བུར་བའི་ཆོས་ཆགས་ཡོད། གང་ལྟར་རྩ་བ་བདེན་འཛིན་དང་དེའི་བག་ཆགས་ཀྱི་དབང་གིས་ཡོང་གི་ཡོད་ཅེས་བཀའ་གནང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོར་གནས་གཟིགས་དང་འབྲེལ་སྔ་འགྱུར་རྙིང་མ་ཡི་སྨོན་ལམ་ཆེན་མོར་ཆིབས་བསྒྱུར་བསྐྱངས་ཏེ་བཀའ་སློབ་ཕེབས་པས་ན། དུས་དང་དུས་སུ་སྨོན་ལམ་རྒྱབ་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་ནི་ཞག་ཕྲུགས་གཅིག་གི་རིང་ལ་སོ་སོ་ཡི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དང་བསམ་པ་རྣམ་དག་གིས་མཆོད་པ་ཞིག་བྱེད་རྒྱུ་གལ་ཆེ་ཡིན་ཞེས་དང། སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ཡི་གནས་ཁྱད་པར་ཅན་འདིར་ང་ཚོ་རུབ་རུབ་བྱས་ཏེ་སྨོན་ལམ་བརྒྱབ་པས་སྐལ་བ་བཟང་པོ་བྱུང་ཡོད་པ་བཀའ་གནང་བ་དང་སྦྲགས་ཚེ་རབས་ནས་ཚེ་རབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར་སྨོན་ལམ་བརྒྱབ་ནས་སེམས་ཤུགས་སྐྱེད་བཞིན་ཡོད་པ་བཀའ་གནང་ཡོད་པ་རེད། གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་མང་ཚོགས་ཁྲི་ཚོ་བརྒལ་བར་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་ཡོད་པ་དང་བོད་མི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཡོད་པ་དང་ལྷག་དོན་དུ་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་བའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མ་ཆེ་བ་ཐེངས་བཅུ་གཉིས་བསྩལ་ཡོད་པ་སོགས་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་ནང་བོད་ནང་གི་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང་བོད་མི་སྒེར་ཚུགས་སློབ་གྲྭ་ཁག་སྒོ་འབྱེད་བཅུག་དགོས་པའི་སྐུལ་མ་གནང་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་སྐུལ་མ་ལྟར། ཚོགས་མི་རྒྱལ་ཁབ་བྱེ་བྲག་པ་གི་ཐོག་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་ཕྱོགས་ཡོངས་ནས་དུས་བཀག་བསྐྱར་ཞིབ་ཀྱི་ལམ་སྲོལ་ཡོད་པ་བཞིན། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཀྱི་ཐད་སྤྱི་ཟླ་དང་པོ་གི་ཚེས་པ་ཉེར་གཉིས་ནས་བཟུང། སུད་སི་གི་གྲོང་ཁྱེར་ཇི་ནི་ཝ་གི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་དུས་བཀག་བསྐྱར་ཞིབ་ཚོགས་ཆུང་གིས་སྙན་ཐོ་བཏོན་པར། ཚོགས་མི་རྒྱལ་ཁབ་ཚོས་བགྲོ་གླེང་སྦྱང་བཤད་གནང་གི་ཡོད་པ་དང། སྙན་ཐོ་དེའི་ནང་སྔོན་ཆད་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་བོད་ཀྱི་སྐོར་ལ་ཐེངས་མ་བཅུ་གཅིག་ཐོན་པ་དང་བསྡུར་ན། ད་ལན་བོད་སྐོར་ཐེངས་མ་བཅོ་བརྒྱད་འཁོད་ཡོད་པ་མ་ཟད། ལྷག་པར་བོད་ནང་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང། བོད་མི་སྒེར་པ་ཁག་གིས་བོད་ཀྱི་སྐད་ཡིག་རིག་གཞུང་སྲུང་སྐྱོབ་ཀྱི་ཆེད་ལ་བཙུགས་པ་གི་སློབ་གྲྭ་ཁག་རུ་སྒོ་ཕྱེས་འཇུག་དགོས་པ་གི་སྐུལ་མ་ཞིག་བཅས་འཁོད་ཡོད་ཅིང། བོད་ནང་གི་སློབ་གསོ་དང་སྤྱི་ཚོགས་རིག་པ་གི་ཉམས་ཞིབ་པ། འབུམ་རམས་པ་རྒྱལ་ལོ་ལགས་ནས་ད་ལྟ་བོད་ནང་གི་གནས་ཚུལ་ཛ་དྲག་ཇེ་ཆེར་སོང་བ་ནི་མངོན་གསལ་དོད་པོ་རེད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། བོད་ནང་གི་ཛ་དྲག་གི་གནས་སྟངས་དེ་སྡུག་རུ་ཕྱིན་གྱི་ཡོད་ཅིང། དེ་གཞིར་བཞག་ནས་དུས་ཀྱི་དངོས་ཡོད་གནས་ཚུལ་དེ་ད་ང་ཚོའི་ལོ་འདས་པའི་ལོ་གཅིག་དང་གཉིས་ཀྱི་བར་རུ་རྒྱལ་སྤྱི་གི་རྒྱལ་ཁབ་དང་རྒྱལ་སྤྱི་གི་སྡིངས་ཆ་གང་ཡང་ཞུ་གཏུག་དྲང་བདེན་གྱི་སྒང་ནས་བདེན་པ་བདེན་གཞག་གི་སྒང་ནས་ཞུ་གཏུག་བྱེད་ཡོང་ཙམ་པ་རྒྱལ་སྤྱི་གི་རྒྱལ་ཁབ་གཞུང་དང་གྲོས་ཚོགས་མི་མང་པོ་གི་དོ་སྣང་དང་ཐུགས་ཁུར་ཞིག་ཡོང་གི་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྙན་ཐོ་དེ་ནི་གནས་ཚུལ་ཡོང་ཁུངས་གསུམ་ལ་གཞིར་བཞག་པ་སྟེ། གཞུང་འབྲེལ་གྱི་ཡིག་ཆ་ཁག་དང་མཉམ་འབྲེལ་རྒྱལ་ཚོགས་རང་གི་འབྲེལ་ཡོད་ལས་ཁུངས་ཁག་གི་ཡིག་ཆ། གཞུང་འབྲེལ་མིན་པ་གི་ཚོགས་སྡེ་ཁག་གི་ཡིག་ཆ་བཅས་ཡིན་པ་དང། སྐབས་འདིར་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་དེར་བོད་མིའི་འགྲོ་འདུག་རང་དབང་ལ་དམ་དྲག་ཤུགས་ཆེ་དང་དམིགས་བསལ་ཕྱིར་བསྐྱོད་ལག་འཁྱེར་མི་སྤྲོད་པ། བོད་ཡིག་སློབ་གཉེར་དང་སྲུང་སྐྱོབ་ཀྱི་ལས་དོན་པ་རྣམས་ལ་ཁྲིམས་གཅོད་ནན་པོ་བྱེད་པ་དང། ཁྲིམས་ཁང་དུ་ཡིག་ཆ་དང་ཁྲིམས་ཞིབ་ཀྱི་བརྒྱུད་རིམ་བོད་ཡིག་ཏུ་མ་བསྒྱུར་བ་སོགས་ཀྱིས་བོད་མིའི་ཐོག་དབྱེ་འབྱེད་དང་ཐུབ་ཚོད་ཚབས་ཆེན་ཡོང་གི་ཡོད་པ་ཡང་འཁོད་ཡོད་ཅིང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགོ་འཛིན་བསྟན་འཛིན་ཟླ་བ་ལགས་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་དབང་ཆ་བཟུང་བ་ནས་བཟུང་དམིགས་བསལ་འགྲོ་བ་མིའི་ཐོབ་ཐང་གི་ཐོག་རྡོག་རོལ་ཤུགས་ཆེ་འགྲོ་བཞིན་པ་གི་རྐྱེན་གྱིས་རྒྱལ་ཁབ་མང་པོས་རྒྱ་ནག་ལ་ལྟ་སྟངས་ཇེ་སྡུག་ཏུ་འགྲོ་བཞིན་པ་སོགས་འགྲེལ་བརྗོད་གནང་གི་འདུག། ཉེ་བའི་ཆར་ལ་ལྷག་པར་དུ་ད་ལྟ་ད་སྲིད་འཛིན་ཞི་ཅིན་ཕིང་དུ་ཞིབ་ལྟ་སྲིད་འཛིན་ཆགས་པ་ནས་བྱེད་ཅེས་ད་རྒྱ་ནག་ནང་ལོགས་ལ་དམིགས་བསལ་གྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་ནས་རྡོག་རོལ་ཤུགས་ཆེན་པོ་ཞེ་པོ་ཅིག་མུ་མཐུད་ནས་འགྲོ་གི་ཡོད་རེད་ཧ་ལམ་ད་ལྟ་ད་ཤུགས་ཆེན་པོ་འགྲོ་ཡ་མ་ཟད་ད་ཚབས་ཆེ་བའི་འགྲོ་ཡ་གི་གནས་གནས་སྟངས་ཆགས་བསྡད་ཡོད་རེད་འདི་ལ་བལྟས་བྱས་ཨ་ནི་ད་ལྟ་ངས་འདི་དང་མཉམ་དུ་ད་ལྟ་ཉིས་སྟོང་ཉི་ཤུ་ནས་དུ་ཞིག་འགོ་བཙུགས་བྱས་ད་ལྟ་ཏོག་དབྱིབས་ནད་རིམས་འདི་ད་རྒྱ་ནག་གཞུང་རྒྱ་ནག་ནས་མ་དུ་ཞིག་ཁྱབ་ཡོང་དུས་ཙམ་པ་ལ་དེ་དེའི་གི་བརྒྱུད་རིམ་དེ་ནང་ལོགས་ལ་ཡང་ཨ་ནི་རྒྱལ་ཁབ་མང་པོ་ཅིག་གིས་ད་རྒྱ་ནག་ལ་ལྟ་སྟངས་ཡིན་པ་ནི་ཅིག་གི་འགྱུར་བ་སླེབས་དེ་ད་ག་རེ་རེད་ད་རྒྱལ་ཁབ་སོ་སོའི་གི་ད་ཚོང་འབྲེལ་གི་ཐོག་ནས་ད་ཅིག་འབྲེལ་བ་ཅིག་བྱེད་དགོས་བསམ་པ་ཡིན་པས་ནས་བསམ་བློ་རྙིང་བ་བཏང་བས་གི་གནས་སྟངས་འདྲ་པོ་ཆགས་ཀྱི་ཡོད་དུས་དེ་འདྲའི་གི་ཁོར་ཡུག་ཅིག་ནང་ལོགས་ལ་ཨ་ནི་བོད་པའི་གི་ད་ད་ག་ནང་བཞིན་གི་ད་ཡུ་གུར་གི་གནས་སྟངས་འདི་དག་ལ་ཨ་ནི་དོ་སྣང་བྱེད་ཡ་ཡིན་ནི་ཤུགས་ཆེ་རུ་འགྲོ་ཡ། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དར་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགོ་འཛིན་བསྟན་འཛིན་ཟླ་བ་ལགས་ནས་རྒྱ་ནག་གཞུང་གིས་སོ་སོའི་རྒྱལ་ཁོངས་སུ་ལག་བསྟར་བྱེད་བཞིན་པའི་གི་དམ་དྲག་གི་སྲིད་བྱུས་དེ། རིམ་པས་ཕྱི་སྲིད་ཀྱི་ངོ་བོར་གྱུར་ཏེ་ཉེ་ཆར་ནས་བཟུང་རྒྱ་ནག་གིས་རྒྱལ་མཚམས་བརྒལ་བའི་གི་དྲག་གནོན་གྱི་གནས་ཚུལ་ཇེ་ཆེར་གཏོང་གི་ཡོད་པ་ཡང་འགྲེལ་བརྗོད་གནང་གི་འདུག། སྨྲ་བརྗོད་རང་དབང་གི་ཐོག་ནས་དྲག་པོ་བྱེད་ཡ་ནི་རེད་ཞི་བའི་ངང་འདུ་འཛོམས་བྱེད་ཡ་གི་དྲག་པོ་བྱེད་ཡ་ནི་འགྲོ་སྐྱོད་རང་དབང་དྲག་པོ་བྱེད་ཡ་ནི། དྲག་པོ་ག་འདྲའི་རིགས་དེ་བྱེད་ཡ་ནི་ཁོ་ཚོའི་གི་ག་ལེ་ག་ལེ་འདི། རྒྱལ་ཁབ་གི་ད་ག་ལ་བ་ར Foreign ཕྱི་ལོགས་གི་སྲིད་བྱུས་དེ་ལ་བཟོས་བྱས་ད་འདི།

སྙན་ཐོའི་ནང་འཁོད་སྐབས་ནང་དོན་རྒྱ་ནག་གཞུང་གིས་ལག་བསྟར་མ་བྱས་པ་ཡིན་ན། རྒྱལ་སྤྱིའི་སྡིངས་ཆ་སྤྱི་དང་ཁྱད་པར་ཚོགས་མི་རྒྱལ་ཁབ་ཚོ་གིས་རྒྱ་ནག་དང་ཕྱི་འབྲེལ་གྱི་སྐབས་རྒྱུན་ལྡན་དུ་གནོན་ཤུགས་སྤྲད་ཆོག་པ་མ་ཟད། སྤྱི་ལོ་ཉིས་སྟོང་ཉེར་དྲུག་དང་ཉེར་བདུན་གྱི་ནང་ལག་བསྟར་བྱེད་མིན་གྱི་ཐོག་ཨེབ་དུས་དཀྱིལ་སྙན་ཐོ་འདོན་དགོས་པ་གི་ནང་བསྐྱར་ཞིབ་ཏུ་བཀོད་ཆོག་པ་དང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐོག་དེ་སྔ་ཨེབ་ཉིས་སྟོང་དགུ་གི་ལོར་བསྐྱར་ཞིབ་ཀྱི་སྐབས། བོད་ཀྱི་སྐོར་ཨེབ་ཐེངས་མ་བདུན་ཐོན་པ་དེ་ཨེབ་ཉིས་སྟོང་བཅུ་གསུམ་གྱི་ལོར་ཡང་བོད་སྐོར་ཨེབ་ཐེངས་མ་བདུན་ཐོན་པ།

ཁོང་ལ་གདུང་སེམས་མཉམ་བསྐྱེད་ཞུ་རྒྱུའི་སླད་དུ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ལ་ཡོད་པའི་རྒྱ་ནག་དོན་གཅོད་ཁང་མདུན་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་རྒྱ་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བའི་སྐོར་ལ། ས་གནས་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཅིག་སྟེ་རེས་གཟའ་ཉི་མའི་ཉིན་གྱི་ཉིན་གུང་རྒྱབ། ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། བོད་མི་སྐོར་ཞིག་གིས་ངོ་རྒོལ་སྐད་འབོད་བྱས་ཏེ། ཉེ་བའི་ཆར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག། སྙེ་མོ་རྫོང་དང། རི་ཚོ་གྲོང་ཚོའི་ཉེན་རྟོག་པས་བཙན་ཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཅིང། སློབ་མ་ཚེ་སྒྲོན་གྱི་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང། དེ་ལ་གདུང་སེམས་མཉམ་སྐྱེད་ཀྱི་ངོ་རྒོལ་ལས་འགུལ་འདི་སྤེལ་ཡོད་པ་རེད། ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ངོ་རྒོལ་ལས་འགུལ་འདི་སྤེལ་དགོས་དོན་བརྗོད་དོན་ལ། ཁོང་གིས་རྒྱ་ནག་དམར་ཤོག་གཞུང་གིས་རྒྱུ་མཚན་གསལ་ཁ་མེད་པའི་སྒོ་ནས་བོད་མི་སློབ་ཕྲུག་ཚེ་སྒྲོན་ལགས་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཞིང། ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་སྟངས་འདི་ཐབས་སྐྱོ་བོ་ཞིག་ཡིན་པ་དང། བོད་ནང་དུ་མནར་གཅོད་མྱོང་བཞིན་པའི་བོད་མི་བཙོན་མ་ཡོངས་རྫོགས་བཙོན་གྲོལ་གཏོང་དགོས་པ་དང

སློབ་དེབ་ཡང་སྤྲད་ཀྱི་ཡོད་པ་གོ་བྱུང། ང་ཚོ་མཉམ་དུ་ད་རིང་གཟའ་ཉི་མའི་བོད་ཡིག་སློབ་གྲྭ་ལ་ཕྲུ་གུ་ཚོ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་དུས་ཚོད་སྦྱིན་པ་བཅས། ང་ཚོ་རང་དབང་ལུང་པ་ལ་ཡོད་པའི་བོད་མི་སྦྱིན་པ་དང། ཁྱེད་རང། བོད་ནང་ལ་རྒྱ་མི་ཡི་བཙན་འོག་ཏུ་བསྡད་ཁེལ་ཡོད་པ། དེ་ལ་བརྟེན་ནས་ང་ཚོ་ད་རིང་ཡི་གེ་འདི་ཁྱེད་རང་ལ་བྲིས་པ་ཡིན། ཚེ་སྒྲོན་ལགས། ཁྱེད་རང་གི་དྲན་རྟེན་ཆེད་དུ་ང་ཚོས་ཁྱེད་རང་གི་ལོ་རྒྱུས་དང། བོད་ནང་གི་བོད་མི་ཚོ་རྒྱ་མི་དམར་པོའི་གདུག་རྩུབ་ལ་མུ་མཐུད་ནས་གདོང་ལེན་བྱེད་བཞིན་པ་དེ། འཛམ་གླིང་མི་མང་ལ་གསལ་བཤད་དང་དྲན་སྐུལ་ཞུ་རྒྱུའི་དམ་བཅའ་ལ་བརྟན་པོ་ཡོད། ཁྱེད་རང་མྱུར་དུ་མི་ལུས་ཐོབ་ནས་ང་ཚོ་བོད་ལ་གཞིས་བྱེས་མཉམ་འཛོམས་ཡོང་བའི་རེ་བ་དང་སྨོན་ལམ་ཞུ་གི་ཡོད། བོད་རང་བཙན་སློབ་ཕྲུག་ཚོགས་པ་ནས། གནས་ཚུལ་འདིའི་ཐད་ལ་བོད་ཀྱི་དུས་བབ་གསར་ཁང་གིས་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་དྲ་ངོས་སུ་གནས་ཚུལ་སྤེལ་དོན་ལྟར་ན། འདས་པའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན། བོད་སྙེ་མོ་རྫོང་དང་རི་ཚོ་གྲོང་ཚོའི་བུ་མོ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང། རི་ཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་ཁྲིད་བྱས་རྗེས་ཉིན་གྲངས་མང་བོར་གོ་ཐོས་བྱུང་མེད་ཀྱང། ཟླ་བ་དང་པོའི་ཚེས་བཅོ་ལྔའི་ཉིན། བུ་མོའི་ཁྱིམ་ཚང་ལ་ཁོང་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་ཞིང། མོའི་ཕ་མ་དང་སྤུན་མཆེད་རྣམས་ཀྱིས་ས་གནས་ཉེན་རྟོག་ཁང་དུ་ཕྱིན་ཏེ། དེའི་སྐོར་འདྲི་རྩད་བྱེད་སྐབས། ཉེན་རྟོག་པས་འདས་པའི་ལོ་གཅིག་གི་རིང་ཚེ་སྒྲོན་ལ་ཞིབ་འཇུག་བྱས་ནས་འཛིན་བཟུང་དང། གནད་དོན་མང་བོ་ཞིག་གི་ཐད་ནས་ཐག་གཅོད་བྱས་ཡོད་པ་ཞིག་རེད་ཅེས་གསལ་ཁ་གང་ཡང་འགྲེལ་བརྗོད་བྱས་མེད་པ་མ་ཟད། ནང་མིས་ཕུང་པོ་སྤྲོད་རོགས་ཞེས་རེ་སྐུལ་བྱས་ཡོད་ཀྱང། ཕུང་པོ་དེ་ནང་མི་ལ་རྩིས་སྤྲོད་བྱས་མེད་པ་དང། བུ་མོ་ཚེ་སྒྲོན་ལ་ནད་མནར་སོགས་གང་ཡང་མེད་ཀྱང། གཅར་རྡུང་ཚད་མེད་བཏང་ནས་བསད་ཡོད་པའི་དོགས་པ་ཆེན་པོ་ཡོད་ཅེས། དུས་བབ་གསར་ཁང་ལ་གནས་ཚུལ་མཁོ་སྤྲོད་མཁན་ཞིག་གིས་འགྲེལ་བརྗོད་བྱས་ཡོད་པ་ལུང་འདྲེན་བྱས་འདུག་ལ། བུ་མོ་ཚེ་སྒྲོན་ནི་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་དང། དུས་རྒྱུན་དུ་སློབ་སྦྱོང་ལེགས་པོ་ཡོད་པ་དང། དབྱར་ཁའི་གུང་སེང་སྐབས་སུ་སློབ་ཕྲུག་མང་པོ་ལ་གཟབ་ཁྲིད་དང། ཀློག་དེབ་རིན་མེད་སྤྲད་ནས་སློབ་སྦྱོང་ཐོག་རོགས་རམ་གནང་མཁན་ཞིག་ཡིན་པ་བཅས། དུས་བབ་གསར་ཁང་གི་དྲ་རྒྱའི་ཐོག་གནས་ཚུལ་འཁོད་འདུག་ལ། གནས་ཚུལ་འདིའི་ཐད་ལ་གསར་འགོད་པས་གནས་ཚུལ་ཁུངས་གཞན་འཚོལ་སྒྲུབ་བྱས་ཀྱང། གནས་ཚུལ་དེ་ལས་རྒྱས་པ་ད་བར་ལ་རག་སོན་བྱུང་མེད་ལ། མུ་མཐུད་ནས་གནས་ཚུལ་འདིའི་ཐད་ལ་འཚོལ་སྒྲུབ་བྱེད་བཞིན་ཡོད་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གི་ཡུ་ནན་ཞིང་ཆེན་ནང་ད་རིང་གཟའ་ཟླ་བའི་ཉིན་ས་རུད་བྱུང་བའི་རྐྱེན་གྱིས་དམའ་མཐར་ཡང་མི་གཉིས་རྐྱེན་ལམ་དུ་ཕྱིན་པ་དང་མི་བཅུ་གྲངས་ཁ་ཤས་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་ནག་གཞུང་འབྲེལ་སི་སི་ཏི་བྷི་ཞེས་པའི་བརྙན་འཕྲིན་ལས་ཁང་གིས་ད་རིང་གནས་ཚུལ་རྒྱང་སྲིང་བྱེད་དོན་ལྟར་ན་ད་རིང་གཟའ་ཟླ་བའི་སྔ་དྲོའི་ཆུ་ཚོད་ལྔ་དང་སྐར་མ་ལྔ་བཅུ་ང་གཅིག་ཐོག་རྒྱ་ནག་གི་ཡུན་ནན་ཞིང་ཆེན་གྱི་གྲོང་ཁྱེར་ཀྲའོ་ཏུང་ཞེས་པའི་ལྷོ་ནུབ་ཏུ་ཆགས་པའི་གྲོང་གསེབ་གཉིས་ནང་གནམ་གཤིས་གྲང་ངར་ཆེ་བའི་སྐབས་འདིར་ས་རུད་བྱུང་ནས་མ་མཐར་ཡང་མི་གྲངས་གཉིས་རྐྱེན་ལམ་དུ་ཕྱིན་པ་དང་མི་གྲངས་བཞི་བཅུ་ཞེ་བདུན་གར་སོང་ཆ་མེད་དུ་གྱུར་པ་དང་ད་རིང་གཟའ་ཟླ་བའི་ཕྱི་དྲོར་མི་གཉིས་ཀྱི་ཕུང་པོ་རྙེད་སོན་བྱུང་འདུག་ཡིན་ནའི་ཉེན་སྐྱོབ་ཀྱི་ལས་དོན་སྤེལ་མུས་ཡིན་འདུག་ས་རུད་དེ་བྱུང་བ་དངོས་སུ་མཐོང་མཁན་རུས་མིང་ལ་ངའོ་ཟེར་བ་ཞིག་གིས་རི་མར་ཉིལ་ནས་མི་བཅུ་གྲངས་ཁ་ཤས་དེའི་འོག་ཚུད་པ་དང་ཁོ་རང་གི་སྤུན་ཉེ་བཞི་ཡང་ས་རུད་བྱུང་བའི་ས་རོ་རྡོ་རོའི་འོག་ཚུད་སྐོར་རྒྱ་ནག་གཞུང་འབྲེལ་གྱི་བརྙན་འཕྲིན་ལས་ཁང་སི་སི་ཏི་བྷི་ལ་བརྗོད་འདུག་རྒྱ་ནག་གི་སྲིད་བློན་གཞོན་པ་ཀྲང་པའོ་ཆིང་གིས། རྒྱ་ནག་གཞུང་ནས་ས་རུད་ཀྱི་རྐྱེན་ངན་བྱུང་ས་དེར་རོགས་སྐྱོར་བྱེད་མཁན་མི་གྲངས་ཆིག་སྟོང་ལྷག་ཙམ་གྱི་མཉམ་དུ་ཉེན་སྐྱོབ་ཀྱི་སྣུམ་འཁོར་གྲངས་ཉིས་བརྒྱ་ལྷག་ཆེད་གཏོང་ཟིན་ལུགས་བཤད་འདུག་ཡང་ད་བར་ས་གནས་དེ་ནས་མི་གྲངས་ལྔ་བརྒྱ་ལྷག་རང་གི་ཁང་ཁྱིམ་ནས་ཕྱིར་བཏོན་ཐུབ་ཡོད་པའི་གནས་ཚུལ་འདུག། ཡང་བོད་དང་ལ་དྭགས་མངའ་ཁུལ་གྱི་མི་རིགས་ཐོག་མའི་འབྱུང་ཁུངས་གཅིག་མཚུངས་ཡིན་སྐོར་སྦུག་ཕྲན་དང་རྫས་རྡུལ་ཕྲ་མོའི་སྐྱེ་དངོས་རིག་པའི་ཐོག་ཞིབ་འཇུག་བྱེད་མཁན་རྒྱ་གར་གྱི་ཚན་རིག་པ་ཚོས་མངོན་གསལ་བཏོན་ཡོད་པའི་གནས་ཚུལ་འདུག་དེ་ཡང The Hindustan Times ཞེས་པའི་རྒྱ་གར་གྱི་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་དོན་ལྟར་ན་སྦུག་ཕྲན་དང་རྫས་རྡུལ་ཕྲ་མོའམ Cellular དང Molecular ཞེས་སྐྱེ་དངོས་རིག་པའི་ཐོག་ཞིབ་འཇུག་བྱེད་མཁན CSRI། Center ཞེས་པའི་བསྟི་གནས་ཁང་གིས་ཞིབ་འཇུག་སྙན་ཐོ་ཞིག་འདོན་སྤེལ་གནང་བར་གཞིགས་ན་བོད་དང་ལ་དྭགས་ཁུལ་གྱི་མི་དམངས་ཀྱི་རིགས་རྫས་གཅིག་མཚུངས་ཡིན་པ་སྟོན་ཡོད་པ་དང། དེ་ཡིས་མི་མང་རྣམས་ཧི་མ་ལ་ཡའི་རི་རྒྱུད་དང་དར་གྱི་ཚོང་ལམ་བརྒྱུད་ནས་ཕར་འགྲོ་ཚུར་འགྲོ་བྱས་པར་བརྟེན་ནས་མི་རིགས་མཉམ་བསྲེས་འབྱུང་བའི་ལྟ་གྲུབ་ལ་རྒྱབ་སྐྱོར་དང་ངེས་གཏན་བཟོ་གི་ཡོད་འདུག། གོང་ཞུས་ཞིབ་འཇུག་གནང་མཁན་ཚན་རིག་པ་གཙོ་བོ་ཡིན་པ་ཀུ་མཱ་ར་སུ་ཝཱ་མི་ཐང་ཀ་རཱཇ་ཞུ་བས་འབྲོག་པ་དང་བྱང་པ་མོན་པའི་མི་རིགས་ཀྱི་ཨ་མའི་ཕྱོགས་ཀྱི་རིགས་རྒྱུད་ཁག་ལྷོ་ཨེ་ཤ་ཡ་དང་ཤར་ཨེ་ཤ་ཡ་དེ་བཞིན་བོད་དང་གཅིག་མཚུངས་ཡིན་པ་ཤེས་རྟོགས་བྱུང་འདུག་ཡང་བྱང་པ་དང་མོན་པའི་མི་རིགས་གཉིས་ཨ་མའི་ཕྱོགས་ཀྱི་ཐོག་མའི་འབྱུང་ཁུངས་གཅིག་པ་ཡིན་པ་དང་དུས་མཚུངས་ཡང་འབྲོག་པ་ཞེས་པའི་མི་རིགས་ཐ་དད་སོ་སོ་ཡིན་པའི་མི་འབོར་དེ་ལོ་ཆིག་སྟོང་ནས་ཉིས་སྟོང་གི་གོང་ལ་ཇེ་ཉུང་དུ་ཕྱིན་པའི་དཀའ་ངལ་འཕྲད་ཡོད་པ་ཡང་སྟོན་འདུག།

ཡང་ཨ་མི་རི་ཀའི་རྒྱལ་ནང་སྲུང་སྐྱོབ་ལས་ཁང་ངམ Home Security ཞུ་བས་ཨ་རིའི་གྲོང་ཁྱེར་མོ་རན་ན་རྟེན་གཞི་བྱས་པའི་རྒྱ་མིའི་སྣུམ་འཁོར་ཡོ་ཆས་བཟོ་ཚོང་ལས་ཁང་སྔོག་བཤེར་བྱ་རྒྱུའི་ཁྲིམས་ཀྱི་བཀའ་རྒྱ་ཞིག་རེས་གཟའ་ཕུར་བུའི་ཉིན་བཏང་ཡོད་སྐོར Dayton Daily ཞེས་པའི་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་འདུག་ཨ་རིའི་རྒྱལ་སྲུང་ལས་ཁང་གི་མགྲིན་ཚབ་པ་ཞིག་གིས་འདི་ནི་རྒྱ་མིའི་བཟོ་ཚོང་ལས་ཁང་འདིའི་ཐོག་ཨ་རིའི་དབུས་གཞུང་གིས་ཞིབ་འཇུག་གནང་བཞིན་པའི་ཆ་ཤས་ཤིག་ཡིན་པ་དང་ད་ལྟའི་ཆར་ཨ་རིའི་མང་ཚོགས་ལ་ཉེན་ཁ་མེད་ལུགས་གསུངས་འདུག་ས་ཁྱོན་ཨེག་ཀྲ་བཅོ་བརྒྱད་བྱས་པའི་བཟོ་ཚོང་ལས་ཁང་གི་རྒྱུ་དངོས་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར Moraine Harco Plant ཞེས་པས་ཨ་སྒོར་ས་ཡ་གསུམ་དང་གྲངས་ཆུང་བཅུ་དྲུག་བཅལ་ནས་ཉོས་ན་ཡང་དཔྱད་ཞིབ་བྱེད་བཞིན་པ་འདིའི་སྐོར་ཚོང་ལས་དེའི་འགན་འཛིན་དང་སྐུ་ཚབ་གཉིས་ཀས་འགྲེལ་བརྗོད་གང་ཡང་བྱས་མི་འདུག། བཟོ་ཚོང་ལས་ཁང་འདི་ནི་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་སྣུམ་འཁོར་གྱི་ཡོ་ཆས་མཁོ་སྤྲོད་བྱེད་མཁན་རྒྱ་མི་ཞིག་གིས་ཉོས་པ་དང་སྐབས་དེར་བཟོ་ཚོང་ལས་ཁང་དེའི་ནང་གི་ལས་བྱེད་པ་བརྒྱ་སན་སུང་ཧོལ་ཌིང་ཞེས་པའི་ཁེ་གཉེར་ལས་ཁང་གིས་མུ་མཐུད་ནས་ཉར་རྒྱུ་ཡིན་ལུགས་བཤད་འདུག་སྔ་ལོ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་ཐོག་ཚོགས་ཆུང་གི་ཨ་རིའི་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་ཀྱིས་ཨ་རིའི་རྒྱལ་ནང་སྲུང་སྐྱོབ་དྲུང་ཆེ་ཨ་ལི་ཇན་ཀྲོ་མཆོག་ལ

མ་མཐར་ཡང་ཨ་རིའི་བཟོ་ཚོང་ལས་ཁང་ཞིག་ལ་བུ་ལོན་ཟུག་ནས་རང་གི་ཚོང་ལས་སྡེ་ཚན་གཉིས་ལ་མ་རྩ་འཛུགས་རྒྱུ་ནས་ཕྱིར་འཐེན་བྱེད་དགོས་བྱུང་བ་དང་ཉེ་དུས་བཟོ་ཚོང་ལས་ཁང་དེ་ངལ་རྩོལ་བ་བཞི་ཆ་གཅིག་ལས་ཀ་ནས་ཕྱིར་འབུད་གཏོང་དགོས་བྱུང་ལུགས་གསུངས་པ་རྒྱ་མིའི་བཟོ་ཚོང་ལས་ཁང་དེའི་ཐོག་བསྐྱར་ཞིབ་བྱས་པའི་སྙན་ཐོའི་ནང་གསལ་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་བཙན་བྱོལ་དུ་ཡོད་པའི་བོད་མི་རྣམས་ཀྱིས་རང་གི་སྲོག་ཤིང་དུ་གྱུར་པའི་སྐད་ཡིག་འདི་མ་བརླག་པར་བདག་པོ་རྒྱག་དགོས་པ་གལ་ཆེ་ཡིན་སྐོར་ལོ་ན་བཅུ་གསུམ་ལ་སོན་པའི་ཡོན་ཚང་དབྱངས་དཀར་སྒྲོལ་མ་ལགས་ཀྱིས་གསུངས་ཡོད་པ་དང་ཁོང་གིས་པཱ་ལགས་ཀྱི་ལམ་སྟོན་འོག་ལོ་ན་བཅུ་ནས་བཟུང་ཚིགས་བཅད་སྙན་ངག་བྲིས་རྒྱུའི་ཐད་སྦྱོང་བརྡར་གནང་སྟེ་ད་ལྟའི་ཆར་དེབ་གཉིས་བརྩམས་ཟིན་པའི་སྐོར་སོགས་སྒྲོལ་མ་ལྷ་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གསན་མཁན་རྣམ་ལྷན་རྒྱས་སྐུ་ཁམས་བཟང། ལྟ། མི་རིགས་སོ་སོའི་སྐད་ཡིག་འདི་རྒྱལ་ཁབ་སོ་སོའི་ལོ་རྒྱུས་དང་རིག་གཞུང། ངོ་བོ་བཅས་འཚོ་གནས་ཐུབ་པའི་སྲོག་རྩ་ལྟ་བུ་ཞིག་ཆགས་བསྡད་ཡོད་རེད། དག་ནང་བཞིན་བོད་རིགས་ཚོ་ལ་མཚོན་ནའང་བོད་ཀྱི་སྐད་ཡིག་འདིས་བོད་མིའི་ངོ་བོ་དེ་མཚོན་གྱི་ཡོད་རེད། དེ་རིང་གི་ལེ་ཚན་ནང་ལོགས་ལ་ལོ་ན་བཅུ་གསུམ་ལ་སོན་པའི་རྩོམ་པ་པོ་དང་འཁྲབ་སྟོན་པ་ཡོན་ཚང་གཡང་སྐྱབས་སྒྲོལ་མ་ལགས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བཀའ་མོལ་གནང་གར་ཕེབས་ཡོད། ཁོང་ནི་དཔེ་སྟོན་སློབ་གྲྭའི་སློབ་མ་ཅིག་ཡིན་པ་དང་ལོ་བཅུ་ནས་བོད་ཡིག་སྙན་ངག་འབྲི་ཡག་འགོ་ཚུགས་རྗེས་ད་ལྟའི་ཆར་ཁོང་གིས་དགུ་ཐུག་དང་ལན་བུའི་མེ་ཏོག་ཟེར་བའི་དེབ་གཉིས་བརྩམས་གནང་བཞག་ད་ནང་བཞིན་ཉིན་ལྟར་ཁོང་གིས་ད་ངོ་དེབ་ཀྱི་སྒང་ལ་བོད་ཡིག་སྙན་ངག་བྲིས་གནང་གི་འདུག་ད་བྲིས་རྗེས་ད་བར་དུ་སྙན་ངག་ཁྱོན་བརྒྱད་བརྒྱ་བདུན་ཅུ་དོན་དྲུག་ལྷག་ཞིག་བྲིས་གནང་བཞག་གཡང་སྐྱབས་སྒྲོལ་མ་ལགས་ད་ཁྱེད་རང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་བ་དང་སྦྲགས་ཐོག་མ་དེ་ལ་ཡང་ཁྱེད་རང་གིས་བརྩམས་གནང་བའི་དེབ་དགུ་ཐུག་དང་ལན་བུའི་མེ་ཏོག་གཉིས་ཀྱི་ངོ་སྤྲོད་ཞིག་གནང་རོགས་གནང། ལྷན་རྒྱས་ཚང་མ་ལ་ཡག་འཚམས་འདྲི་བཀྲ་ཤིས་བདེ་ལེགས། ངའི་དེབ་དང་པོ་དེ་མིང་ལ་ཡའོ་དགུ་ཐུག་ཟེར་ལབ་རེད་རོ།

ལགས་སོ། ད་ཁྱེད་རང་གི་ངོ་དེབ་ནས་ཆ་བཞག་པ་རེད་བྱེད་པ་ཡིན་ན་ཁྱེད་རང་གིས་ད་ཉིས་སྟོང་ཉི་ཤུ་རྩ་གཅིག་ནས་འགོ་བཙུགས་རྗེས་ད་བར་དུ། ཚིགས་བཅད་ལམ་ནས་རེད་སྙན་ངག་ད་ཁྱོན་བརྒྱད་བརྒྱ་བདུན་ཅུ་ལྷག་ཞིག་བྲིས་གནང་བཞག་ད་དེ་ཚོའི་ནང་ནས་ཁྱེད་རང་གི་དམིགས་བསལ་གྱི་དགའ་ཤོས་འདྲ་པོ་དེ་ག་གི་རེད་བས། འདི་ཁྱེད་རང་གིས་ང་ཚོའི་ལེ་ཚན་གསན་མཁན་རྣམ་ལྷན་རྒྱས་ལ་གཅིག་ཀློག་གནང་དང། ད་ལྟ་ངའི་ལན་བུའི་མེ་ཏོག་ནང་ལོགས་ལ་ཡག

ཨ་ལས། འོ་འོ། ཁྱེད་རང་གིས་སོ་སོའི་ཨ་ཅག་ལ་ཕུལ་བའི་ཚིགས་བཅད་དེ་དངོས་གནས་སྙན་པོ་ཞེ་དྲག་འདུག་ད་དེ་ནས་ཁྱེད་རང་གིས་ཉིན་ལྟར་རེ་བཞིན་རྒྱུན་ཆད་མེད་པར་བློ་རྩེ་བརྟན་པོའི་ངང་ནས་སྙན་ངག་བྲིས་ཡ་དེ་ཡང། ག་རེ་ལ་བརྟེན་ནས་རེད་བསམ་གྱི་འདུག་ཨ་ནི་མ་འོངས་པར་ཁྱེད་རང་ད་ཚིགས་བཅད་ད་ལྟ་སྙན་ངག་གི་ལམ་བུའི་སྒང་ནས་ཁྱེད་རང་ལ་དམིགས་བསལ་གྱི་དམིགས་ཡུལ་གང་ཡོད་པས།

ད་ཁྱེད་རང་གི་བསམ་ཚུལ་ལ་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁྱེད་རང་དང་ལོ་ཚད་གཅིག་པའི་ན་གཞོན་ཚོས་ག་རེའི་སྒང་ལ་ཤུགས་རྒྱག་དགོས་འདུག་ཅེས་གསུང་འདོད་འདུག། ད་ད་ལྟ་ང་རང་གི་ནི་མཐོང་ཚུལ་ལ་ཡང་ང་ཚོ་ད་བོད་པ་ཡིན་པའི་ཆ་ནས་ནི་ང་ཚོ་བོད་ཡིག་སྦྱང་ཡ་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་རོ། ཨཱ་ནི་གལ་སྲིད་ད་ང་ཚོ་བོད་ཡིག་འདི་ནི་མ་སྦྱངས་པ་རེད་བྱེད་ན་ནི་ད་ང་ཚོ།

ལགས་སོ། དག་ནང་བཞིན་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། བདུན་རེའི་དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཐེ། ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་གཞུང་འཛིན་གསར་པས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་འབྲེལ་ལམ་ཇི་ལྟར་འཇོག་གྲབས་ཡོད་མེད་དང། དེའི་མཇུག་འབྲས་སུ་འཛམ་གླིང་ཆབ་སྲིད་ཀྱི་གནས་བབ་ཐོག་ཤུགས་རྐྱེན་ཇི་ཐེབས་སོགས་ཀྱི་སྐོར་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང།

དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ཆིང་ཏེ་ལགས་ད། འོས་བསྡུའི་ནང་ལོགས་ལ་རྒྱལ་ཁ་ཐོབ་རྗེས་ཁོ་རང་ད་ཐའེ་ཝན་གྱི་སྲིད་འཛིན་དེ་ད་ཆགས་ཀྱི་ཡོད་རེད་ད་ལྟ་གཞི་རྩའི་གྱི་འོས་བསྡུ་དེ་གྲུབ་པ་རེད་དེ་ད་ཁོ་རང་གིས་དངོས་སུ་སྲིད་འཛིན་གྱི་ལས་འགན་དང་ཕྱག་ལས་དབུ་འཛུགས་གནང་ཡ་དེ་ད་ད་ཡོང་རྒྱུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་ལྔ་པ་ནས་འགོ་བཙུགས་ཀྱི་རེད། ད་རེས་ཀྱི་གླེང་སྟེགས་འདིའི་ནང་ལོགས་ལ་གཞི་རྩའི་ཐའེ་ཝན་མཚོ་གླིང་གི་གལ་འགངས་རེད་ལྷག་པར་དུ་གོ་ལའི་གི་བདེ་འཇགས་ཐད་འཛམ་བུ་གླིང་ནང་ལོགས་ལ་ལྷག་པར་དུ་དམངས་གཙོའི་རྒྱལ་ཁབ་མང་པོ་ཅིག་གིས་ཐའེ་ཝན་གྱི་རང་དབང་དེ་སྲུང་སྐྱོབ་བྱ་ཡག་འདི་ཧ་ལས་པའི་གལ་ཆེན་པོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང་གཞི་རྩའི་ད་རེས་འོས་བསྡུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནང་ལོགས་ལ་ཅིག་འཛམ་བུ་གླིང་གི་ནང་ལོགས་ད་རྒྱལ་ཁབ་དྲུག་ཅུ་ལྷག་གི་འོས་བསྡུ་གནང་གི་ཡོད་པ་ནང་བཞིན་ཅིག་ད་ད་རེས་འོས་བསྡུ་རིམ་པ་མང་པོ་ཅིག་ཡོད་པའི་ནང་ལོགས་ནས་ད་ཐོག་མར་དེ་ད་རེས་ཐའེ་ཝན་གྱི་འོས་བསྡུ་དེ་ནས་འགོ་བཙུགས་ཀྱི་ཡོད་རེད་ཨ་ནི་དམིགས་བསལ་གྱི་ད་རྒྱལ་སྤྱིའི་ནང་ལོགས་ལ། རྒྱལ་ཁབ་ཚང་མས་ཀྱིས་འོས་བསྡུ་འདི་ལ་དོ་སྣང་བྱེད་ཀྱི་ཡོད་པའི་ནང། ཡོད་པའི་ནང་ནས་ཡང་ད་ཐའེ་ཝན་གྱི་འོས་བསྡུ་ཆེན་མོ་འདི། ད་ལྟ་གྲུབ་ཚར་བ་རེད་དེ་འགོ་མ་བཙུགས་གོང་ནས་ལོ་གཅིག་གོང་ནས་ཁོ་རང་ཅིག་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག། དབྱེ་ཞིབ་བྱེད་མཁན་རེད་ཅིག་ཉམས་ཞིབ་བྱེད་མཁན་མང་པོ་ཅིག་གིས་ཐུགས་སྣང་གནང་བསྡད་ཡ་ད་ད་རེས་ཀྱི་འོས་བསྡུ་འདི་གི་གྲུབ་འབྲས་འདི་གིས། མ་འོངས་པའི་མཚོ་གླིང་གི་རང་དབང་ཙམ་མ་ཡིན་པར་ཨ་མི་རི་ཀ་དང་རྒྱ་ནག་ད་འཛམ་བུ་གླིང་ནང་ལོགས་ཀྱི་སྟོབས་ཆེན་རྒྱལ་ཁབ་གཉིས།

འདི་འདྲ་ཞིག་གི་ཐོག་ནས། ཐའེ་ཝན་གྱི་འོས་བསྡུ་འདི་གལ་ཆེན་པོ་ཞེ་པོ་རྩི་ཡ། ལྷག་པར་དུ་ཐའེ་ཝན་གྱི་འོས་བསྡུ་འདིའི་ནང་ལོགས་ལ། རྒྱ་ནག་ལ་ཡང་དགའ་མོས་བྱེད་མཁན་གྱི་ད་གོ་མིན་ཏང་ཚོགས་པ་འདི་དང། ད་རྒྱ་ནག་ལ་དགའ་པོ་ཟེར་དུས་ད་སེམས་ཐག་ཕྲན་བུ་ཉེ་བ་ཡོད་པ་འདི་གོ་མིན་ཏང་ཚོགས་པ་དེ་ཆགས་འགྲོ་གི་ཡོད་རེད་གོ་མིན་ཏང་ཟེར་ཚོགས་པ་འདི། སྔ་མོ་ཅང་ཀའེ་ཤེག་གིས་སྣེ་ཁྲིད་པའི་ད་རྒྱ་ནག་ནས་ཚུར་བྲོས་ཡོང་མཁན་གྱི་ད་མི་རིགས་འདིའི་གྱི་ད་ལྟ་བ་འཛིན་མཁན་སོགས་ལ་ཅིག་ཆགས་འགྲོ་གི་ཡོད་རེད་རྒྱ་ནག་ད་རྒྱ། རྒྱ་ནག་གཞུང་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་གོང་ལ་ཡང་རྒྱ་ནག་དབང་འཛིན་མཁན་གྱི་གོ་མིན་ཏང་ཟེར་ཚོགས་པ་འདི་ཆགས་འགྲོ་གི་ཡོད་རེད། འདི་ཚོགས་པ་འདི་གནད་འགག་ཅིག་ཡོད་དེ་རྒྱ་ནག་རང་གི་སྐམ་ས་དང་གཅིག་གྱུར་གྱི་ལྟ་བ་འཛིན་བསྡད་མཁན་ཅིག་འདུག་རྒྱ་ནག་གཅིག་གི་འདོད་ཕྱོགས་འཛིན་མཁན་ཅིག་རེད་ད་འདིའི་ཐོག་ནས་ཁོ་གནད་འགག་ཅིག་ཆགས་འགྲོ་གི་ཡོད་རེད་ད་ཡིན་ནའི་དམངས་གཙོ་རང་དམངས་གཙོ་ཡར་ཐོན་ཚོགས་པ་ཟེར་ཡ་འདི་ད་ལྟ་ལའེ་ཏིང་ལའེ་ཆིང་ཏེ་ཁོ་རང་ལ་ཐོབ་ཡ་འདི་ཚོགས་པ་འདི་གི་ངོ་བོ་འདི་ང་ཚོ་དཔྱད་པ་ཅིག་ཞུ་དགོས་ཡོད་རེད་བཤད་ཚོགས་པ་འདི་གི་ངོ་བོ་འདི། ཕྱིས་སུ་དེ་ཐེ་ཝན་ནང་ལོགས་ལ་ཡང་ལྟ་བ་གསར་བརྗེ་མང་པོ་ཞིག་བྱུང་དེ་ནས་འགྱུར་བ་ཞེ་པོ་ཅིག་ཕྱིན་བྱས་རིམ་པས་རིམ་པས་རིམ་པས་ཀྱི་ད་དེ་ཤུགས་རྐྱེན་ནང་ལ་ཡང་ད་ཅིག་དབང་ཤུགས་ནང་སླེབས་ཡོང་རྒྱུ་ཅིག་ནི་འདི་འདྲས་ཅིག་གི་ཐོག་ནས་ཁོ་ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་ལ་ཡང་ད་དོ་སྣང་བྱེད་དགོས་ཡ་ད་རྒྱ་ནག་དམར་པོའི་གཞུང་གིས་ད་ལྟ་ག་རེ་ཟེར་དགོས་རེད་ཟེར་ད། དམངས་གཙོ་ཡར་ཐོན་ཚོགས་པ་དེ་ཐེ་ཝན་རང་བཙན་རྩོད་མཁན་རེད་ཟེར་དགོས་རེད་ད་མདོར་བསྡུས་པ་ཡིན་ན་རྒྱ་ནག་གཅིག་གི་སྲིད་ཇུས་ལ་འདོད་པ་མ་ཟིན་མཁན། ཐེ་ཝན་ལོགས་སུ་བསྡད་ཀྱི་ཡིན་ཟེར་མཁན་གྱི་ལྟ་བ་ཟིན་མཁན་ཞིག་ཡིན་པ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་གོ་མིན་ཏང་དེ། རྒྱ་ནག་གཅིག་གྱུར་གྱི་སྲིད་ཇུས་འཛིན་མཁན་ཡིན་པ་གཅིག་ལ་ག་རེ་བྱས་ནས་ངོས་འཛིན་བྱེད་ཀྱི་ཡོད་རེད་ཟེར་དུས་གོ་མིན་ཏང་དེ་གི། ག་རེ་ཟེར་དགོས་རེད་ཟེར་ན་རྒྱ་ནག་ད་ལྟ་དམར་པོས་ཟིན་བཞག་པའི་རྒྱ་ནག་འདི་ཡང་གོ་མིན་ཏང་གི་དབང་ཤུགས་དང་བདག་དབང་ཡོད་པའི་ས་ཚིགས་ཀྱི་ས་ཆ་ཅིག་ཡིན་ཅེས་དེ་ཤེས་ཀྱི་ཡོད་དུས་ད་རྩོད་པ་ཙམ་མ་གཏོགས་སུས་ཟིན་དབང་ཆ་སུས་ཟིན་མ་ཟིན་མ་གཏོགས་ཅིག་དམར་ཤོག་དང་གོ་མིན་ཏང་གཉིས་ཀྱི་ཆབ་སྲིད་ཚོགས་པ་ཟེར་དགོས་རེད་པ་ལྟ་བ་ལངས་ཕྱོགས་ཁག་ཁག་ཡིན་པ་གཅིག་ལ། འདོད་ཕྱོགས་གཅིག་པ་ཡིན་པའི་བཟོ་འདྲ་གཅིག་ཡོད་རེད། འདི་འདྲས་གཅིག་གི་ཐོག་ནས་སེམས་ཐག་ཉེ་པོ་རེད་ཟེར་དེ་རྒྱུ་མཚན་འདི་ག་ཐུག་བསྡད་ཀྱི་ཡོད་རེད། ད་ད་ལྟ་ཐེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་འདི་གནད་འགག་རྩིས་ཡ་དེ་ག་རེ་རེད་ཟེར་ན། གཅིག་ནས་འདི་ད་ད་ལྟ་སྐབས་བཅུ་དྲུག་ཙམ་ཞིག་སྲིད་འཛིན་རིམ་པ་སྐབས་བཅུ་དྲུག་བྱུང་ཡོད་རེད་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གྱི་ད་ལྟ་ཐེ་ཝན་གྱི་རྩ་ཁྲིམས་ཟེར་དགོས་རེད་པ་རྩ་ཁྲིམས་འདི་གཞི་འཛིན་ས་དེ།

སྲིད་འཛིན་གྱི་འོས་བསྡུ་དེ་མི་མང་གིས་ཐད་ཀར་འོས་འདེམས་བྱས་ཡ་དེ་ཐེངས་མ་དང་པོ་དེ་གནང་བ་རེད་དེ་ནས་མར་བྱས་ནས་ད་ད་ལྟ་སྲིད་འཛིན་གྱི་འོས་བསྡུ་འདི་གནད་འགག་རྩིས་བསྡད་ཡ་གཅིག་གཅིག་ནས་དེ་རེད་གཉིས་ནས་འདི་ལ་ང་ཚོ་དཔྱད་པ་ཞུ་ཡ་གཅིག་འདུག་བསམ་གི་འདུག་སྔ་མོ་ཡིན་ན་གྲོས་ཚོགས་ལམ་ལུགས་ཐོག་ནས་ཡར་བདམས་བཞག་པའི་གི་སྲིད་འཛིན་ཅིག་ཡིན་པ་ཡིན་ན་གྲོས་ཚོགས་ལ་ཡར་འགན་དམིགས་བསལ་གྲོས་ཚོགས་ལ་མ་གཏོགས་མི་མང་ལ་ཐད་ཀར་འགན་ཞེ་པོ་ཅིག་མེད་པའི་བཟོ་འདྲ་ཞིག་ཡོད་རེད་གཅིག་དང་ཡོད་པ་ཡིན་ན་ཀོ་གཅིག་གྱུར་ཅིག་ཡོང་གི་ཡོད་མེད་དེ་ཐེ་ཚོམ་ཅིག་རེད་ཡིན་ནའི་ད་ལྟ་དེ་ནང་ལ་དཔེར་ན། མི་དམངས་ཀྱིས་ཐད་ཀར་འོས་འདེམས་བྱེད་དུས་ཙམ་པར་སྲིད་འཛིན་དེ་ཤུགས་ཆེན་པོ་ཞུ་ཆེད། དབང་ཚད་ཀྱི་ཐོག་ནས་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་རེད། གང་ཡིན་ཟེར་ན་གྲོས་ཚོགས་ལ་ཡང་མི་དམངས་ཀྱིས་དབང་ཇི་ཙམ་བསྐུར་བ་དེའི་ཚོད་ཀྱིས་དབང་ཤུགས་གཅིག་པུ་གཅིག་རྐྱང་ཞིག་སྲིད་འཛིན་ལ་ཡིན་ན་ཡང་བསྐུར་ཡོད་པ་ཅིག་བསྐུར་གྱི་ཡོད་པ་ཅིག་མཚོན་གྱི་ཡོད་རེད་དེའི་ཐོག་ནས་སྲིད་འཛིན་དེ་གནད་འགག་ཆེན་པོ་ཆགས་ཡ་གཅིག་རྒྱུ་རྐྱེན་འདི་རེད་བསམ་གྱི་འདུག་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་མར་བྱས་རྗེས་ད་སྲིད་འཛིན་ལ་དབང་ཚད་དེ་ཕྲན་བུ་ཅིག་ཆེ་བ་བྱུང་བསྡད་པའི་བཟོ་འདྲ་གཅིག། ཆབ་སྲིད་ཀྱི་གནས་བབ་ཐོག་ནས་ངས་ཉམས་ཞིབ་བྱས་པ་ཡིན་ན་ལྟ་ཐུབ་ཡ་གཅིག་རེད་ཤག་དེ་ནས།

ཞབས་བཀྱག་དྲུག་ཅུ་རེ་གཅིག་དང་དེའི་སྔོན་ལ་དྲུག་ཅུ་རེ་བརྒྱད། ད་ལྟ་དེ་ལ་ཡང་ལྔ་བཅུ་ང་གཉིས་མ་གཏོགས་ཐོབ་མི་འདུག་ཨ། ལྔ་བཅུ་ང་གཅིག་མ་གཏོགས་ཐོབ་མི་འདུག་ཨ་བྱེད་དུས་ཙམ་པ། གོ་མིན་ཏང་ལ་ལྔ་བཅུ་ང་གཉིས་ཡོད། ད་དེ་ལ་ཡང་ཐེ་ཝན་མང་གཙོ་ཚོགས་པའི་ཕྱོགས་གཏོགས་དེ་ག་བར་ཕྱིན་པ་ཡིན་ན་དེ་ཤུགས་ཆེ་ཡང་ཆེ་ཡ་ཅིག། ཆགས་འགྲོ་གི་རེད་ད་ཅིག་མར་ཁྲིམས་ལ་འགྱུར་བ་བཏང་ཡ་དང་དེ་ཚོ་ལ་ཡང་ད་ལྟ་སྲིད་འཛིན་ལ་དབང་ཆ་ཅིག་ཡོད་རེད་ཡིན་ནའི། ཁྲིམས་ལ་འགྱུར་བ་བཏང་ཡ་དང་དེ་གས་དེ་ལ་དཀའ་ངལ་ཞེ་པོ་ཅིག་འཕྲད་ཡ་ཡིན་པ་དེ་ད་རེས་ཀྱི་གྲོས་ཚོགས་ཀྱི་གྲུབ་ཆ་དེ་ནས་རོབ་ཅིག་ཤེས་རྟོགས་ཐུབ་ཡ་འདུག་བསམ་གྱི་འདུག། ལགས་རེད་ད་ལྟ་ཨ་ཏི་ཤ་ལགས་ཀྱིས་ཐའེ་ཝན་ནང་ལོགས་ཀྱི་འོས་བསྡུ་སྲིད་འཛིན་གྱི་འོས་བསྡུ་དེ་གྲུབ་པ་དང་འབྲེལ་བྱས། ད་རེས་ཀྱི་འོས་བསྡུ་འདིའི་ནང་ལོགས་ལ་ཐའེ་ཝན་གྱི་ད་ཆབ་སྲིད་ཚོགས་པ་གལ་ཆེ་གསུམ་གྱི་འོས་མི་དེའི་རྒྱབ་ལྗོངས་ཁག་ཅིག་ངོ་སྤྲོད་གནང་པ་ནང་བཞིན་རེད་ད་ཐའེ་ཝན་གྱི་མཚོ་གླིང་འདི་གཞི་རྩའི་གྱི་ད་འདས་པའི་ལོ་ཁ་ཤས་ནང་ལོགས་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་གནས་ཚུལ་མང་པོ་ཅིག་ཐོན་ཡོད་པ་རེད་ཐོན་པའི་རྒྱུ་མཚན་དེ་ཡང་ད་ག་ནང་བཞིན་རྒྱ་ནག་དང་ཐད་ཀར་འབྲེལ་བ་ཆགས་ཡོང་དུས་རྒྱ་ནག་གི་ད་ཅིག་ཐོག་ལ་ཉམས་ཞིབ་བྱེད་མཁན་རེད་ད་ཨ་རི་དང་ཅིག་འགྲན་རྩོད་བྱས་རྒྱ་ནག་དང་ཨ་རི་བར་གྱི་འགྲན་རྩོད་ཐོག་ལ་ཉམས་ཞིབ་ད་གནང་མཁན་གྱིས་ད་ཕྱི་རྒྱལ་ཡིན་ནའི་རེད་ཅིག་རྒྱ་རིགས་ནས་མང་པོ་ཅིག་གིས་ད་རེས་ཐའེ་ཝན་ནང་ལོགས་ཀྱི་འོས་བསྡུ་དེའི། ཀྱི་གྲུབ་འབྲས་འདི་ཐའེ་ཝན་དང་ཐའེ་ཝན་ནང་ལོགས་ཀྱི་མི་སེར་ད་ལྟ་ས་ཡ་ཉི་ཤུ་རྩ་གསུམ་ཙམ་ཡོད་པ་འདི་གི་མ་འོངས་ཀྱི་གནས་བབ་ཅིག་གི་གཞི་རྩ་བཞག་ས་ཅིག་ཆགས་ཀྱི་ཡོད་པ་ཅིག་ངོས་འཛིན་བྱས་ཏེ་ཆགས་ཀྱི་འདུག་ད་ད་ལྟ་ཐའེ་ཝན་གྱི་འོས་བསྡུ་གི་གྲུབ་འབྲས་འདི་ཁེ་ས་སྤྱི་ཟླ་དང་པོའི་ཚེས་བཅུ་གསུམ། ཉིན་དེ་འདྲ་ཐོན་མ་ཐག་ད་ལྟ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འོས་བསྡུ་འདི་གཅིག་ད་ལྟ་ཐའེ་ཝན་ནང་ལོགས་ཀྱི་འོས་བསྡུ་དང་འོས་བསྡུ་གི་གྲུབ་འབྲས་འདི་གཅིག་རང་དབང་དང་ཆེ་མཐོང་ལ་གཅིག་ཡིད་སྨོན་ཞུ་མཁན་ཡོངས་ལ་སྙིང་སྟོབས་ཀྱི་འབྱུང་གཞི་དངོས་འབྲེལ་ཞིག་ཡིན་པ་རེད་ཅེས་དེ་འདྲ་བཀའ་བསྩལ་པ་གཞིར་བཟུང་ད་རེས་གི་འོས་བསྡུ་འདིའི་ནང་ལོགས་ལ་ཐའེ་ཝན་མང་གཙོ་ཡར་ཐོན་ཚོགས་པ་ལ་རྒྱལ་ཁ་ཐོབ་པ་འདིས་ད་མང་པོ་ཅིག་གིས་མི་མང་ཐའེ་ཝན་གྱི་རང་དབང་དང་མི་མང་གི་མངོན་འདོད་ལ་རྒྱབ་སྐྱོར་ཐོབ་པ་ཅིག་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་འོས་བསྡུ་ཐོབ་མཁན་ལའེ་ཐེང་ཆི་ཆན་ཁོ་རང་ལ་ད་དབྱིན་སྐད་ཀྱི་མིང་དབྱིན་ཇིའི་ཐོག་ནས་མིང་འདི་ཝི་ལེམ་ལའེ་ཞེས་དེ་འདྲས་ངོ་སྤྲོད་བྱས་བསྡད་ཡ་ཆགས་བསྡད་ཀྱི་འདུག་ཁོ་རང་ཡིན་ན་ཡང། ཆབ་སྲིད་ཀྱི་བརྒྱུད་རིམ་ནང་ལོགས་ལ་གཅིག་ཕྱག་ལས་གནང་མྱོང་མཁན་དང་ལྷག་པར་དུ་གཅིག་ད་ལྟ་ད་ལྟའི་གི་ད་གཞུང་འཛིན་ཚོགས་པ་ད་ལྟ་ཚོགས་པ་རང་ཅག་ཆགས་བསྡད་ཀྱི་ཡོད་རེད་ཐའེ་ཝན་མང་གཙོ་ཡར་ཐོན་ཚོགས་པའི་གི་སྲིད་འཛིན་གཞོན་པ་ལས་ཐོག་ཡིན་དུས་ཡང་ད་ལྟ་སྤྱི་ཟླ་ལྔ་པའི་ནས་ལྔ་པ་ནས་བཟུང་ད་ཁོ་རང་ལས་འཁུར་བཞེས་པའི་སྐབས་སུ་ཡང་གཅིག་རྒྱལ་ཁབ་རྒྱ་ནག་གཙོས་པའི་གི་ཨ་རི་རེད་ད་ག་ནང་བཞིན་གཅིག་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་གཅིག་མཉམ་དུ་འབྲེལ་བ་བྱེད་ཡག་གི་ད་ཕྱག་ལས་གནང་ཡག་གི་ཉམས་མྱོང་མང་པོ་ཞིག་ཡོད་པ་ཅིག་ངོས་འཛིན་བྱས་ཡོང་དུས་རང་བཞིན་གྱིས་དེ། ད་ཁོ་རང་གིས་སྲིད་འཛིན་གྱི་ལས་འགན་དེ་བཞེས་པའི་སྐབས་སུ་ཡང། གཅིག་གནས་ཚུལ་མང་པོ་ཅིག་སྔོན་ནས་ད་གོ་རྟོགས་ཡོད་པའི་ཐོག་ནས་ཕྱག་ལས་ཡག་པོ་ཞིག་གནང་གི་རེད་ཅེས་ཡང་དེ་འདྲའི་མང་པོ་ཅིག་གསུངས་ཏེ་ཆགས་བསྡད་ཀྱི་འདུག་ད་ད་ལྟ་སྲིད་འཛིན་ལས་ཐོག་ཙཱ་ཨེང་ཝིང། ཁོ་རང་ད་སྲིད་འཛིན་གྱི་ལས་གནས་ཐེངས་གཉིས་འཁུར་བྱས། ད་ད་ལྟ་སྤྱི་ཟླ་ལྔ་པ་ནས་ལས་ཡུན་དེ་བཞག། དེའི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ལྟའི་གི། འོས་བསྡུ་དང་འབྲེལ་བྱས་གནད་དོན་གཅིག་དེ་ད་རེས་ཐའེ་ཝན་གྱི་མང་གཙོ། དམངས་གཙོའི་གྱི་ལོ་རྒྱུས་ནང་ལོགས་ལ་ཆབ་སྲིད་ཚོགས་པ། གཅིག་ལ་གཅིག་གཞུང་འཛིན་གྱི་རྒྱལ་ཁ་སྐབས་གསུམ་བསྟུད་མར་ཐོབ་པ་འདི་ད་རེས་ཐེངས་མ་དང་པོ་གཅིག་ཆགས་བསྡད་ཀྱི་འདུག་དུས་ད་ད་རེས་ཐའེ་ཝན་གྱི་འོས་བསྡུ་དེ་གྲུབ་ཚར་བ་རེད་གྲུབ་ཚར་བ་དག་ལ་ད་ལྟ་ཨ་མི་རི་ཀའི་གྱི་ཕྱི་སྲིད་ལས་ཁུངས་ནས་སྐུ་ཞབས་ལའེ་ཆིང་ཏེ་ལགས་དང་གཅིག་ཐའེ་ཝན་མི་མང་ལ་གཅིག་འཚམས་འདྲི་ཞུ་བ། ཞུས་པའི་གྱི་གནས་ཚུལ་བྱུང་བ་ནང་བཞིན་གྱི་ཨ་མི་རི་ཀའི་གྱི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་རེད་ད་ག་ནང་བཞིན་གྱི་རིམ་པས་ཕྱི་སྲིད་དྲུང་ཆེ་གཙོས་པའི་གྱི་ད་འཛམ་བུ་གླིང་གྱི་རྒྱལ་ཁབ་མང་པོ་ཅིག་གི་དབུ་ཁྲིད་ཀྱིས་འཚམས་འདྲི་ད་དེ་རྗེས་འཚམས་འདྲི་གནང་བའི་ནང་ལོགས་ལ་ད་རེས་ད་ཐའེ་ཝན་གྱི་མི་མང་གི་འབོད་སྒྲ་འདི་གཅིག་མི་མང་གི་རང་དབང་དང་གཅིག་རྒྱ་ནག་དང་ད་མི་མང་འདི་ཐའེ་ཝན་འདི་ད་གཅིག་རང་དབང་དང་ལོགས་ཀ་ཡིན་པ་གྱི་གནས་ཚུལ་འདི་ཁ་གསལ་པོ་ཆགས་ཡིན་པ་གཅིག་ངོས་འཛིན་བྱས་བསྡད་ཡ་གཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་ལྟ་ཨ་མི་རི་ཀ་དང་རྒྱ་ནག་གི་གནད་དོན་དེ་ད་རེས་ཐའེ་ཝན་གྱི་འོས་བསྡུ་དང་ཐད་ཀར་འབྲེལ་བ་ཆགས་ཡོད་རེད་བྱས་དང་དུ་ཞུས་ཏེ་འདི་ད་ལྟ་རྒྱ་ནག་ལ་ཆ་མཚོན་པ་ཡིན་ན་ད་ཐའེ་ཝན་འདི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་ཀྱི་ད་ཆ་ཤས་ཅིག་ཡིན་བཤད་བསྡད་ཡ་འདི་ཆགས་བསྡད་ཀྱི་ཡོད་དུས་ད་ཨ་མི་རི་ཀ་གཙོས་པའི་ཀྱི་འཛམ་བུ་གླིང་གི་རྒྱལ་ཁབ་སུ་འདྲ་གཅིག་གིས་ད། ད་རྒྱ་ནག་གནད་དོན་དེ་ལ་ཐེ་ཇུས་བྱས་པ་ཡིན་ན། རྒྱ་ནག་གིས་ཅིག་ད་ནང་དོན་དེ་ལ་ཐེ་ཇུས་བྱེད་པ་ཅིག་ལ་ངོས་འཛིན་བྱས་ཏེ་ཅིག་ངོས་འཛིན་བྱེད་ཀྱི་རེད་ད། ཨ་མི་རི་ཀ་ལ་ཆ་མཚོན་པ་ཡིན་ན། རྒྱ་ནག་ཐའེ་ཝན་གྱི་རང་དབང་དང་ཁྱ་ཐའེ་ཝན་གྱི་མི་དམངས་ཐའེ་ཝན་གྱི་མང་གཙོ་སྲུང་སྐྱོབ་བྱེད་ཡ་དེ། གོ་ལའི་གི་བདེ་འཇགས་དང་ཐའེ་ཝན་ནང་ལོགས་ལ་ཡོད་པའི་གི་མི་འབོར་ས་ཡ་ཉི་ཤུ་རྩ་གསུམ་དེ་སྲུང་སྐྱོབ་བྱེད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང། གནད་དོན་གལ་ཆེ་ཤོས་དེ། ད། ཐའེ་ཝན་འདི་ཡིན་ན་འཛམ་བུ་གླིང་ནང་ལོགས་ཀྱི Microprocessor དང། Semiconductor ཞུ་ཡག་རྒྱུ་རྫས། ད། དེང་སང་གི། དུས་ལ་ཆ་མཚོན་པ་ཡིན་ན་ཧ་ལས་པའི་མཁོ་ཆེན་པོའི་དངོས་པོ་ཅིག་ཆགས་བསྡད་ཀྱི་ཡོད་དུས་ད་དེ་ཐོན་མཁན། འབྱུང་ཁུངས་དང་བྱུང་ས་འཛམ་བུ་གླིང་གི་ས་ཆ་གལ་ཆེན་པོ་ཅིག་ཆགས་ཡོང་དུས་རང་བཞིན་གྱིས་ད། ཨ་མི་རི་ཀའི་གིས་སྲུང་སྐྱོབ་བྱས་པ་ནང་བཞིན་རྒྱ་ནག་གིས་ད་ཐའེ་ཝན་འདི་རྒྱ་ནག་གི་ཆ་ཤས་དང།

ཅིག་བྱེད་དུས། འདི་རྒྱ་ནག་གི། ག་རེ་ཟེར་དགོས་རེད་ད། ཐའེ་ཝན་འདི། དམངས་གཙོའི་ཕྱོགས་ལ་འགྲོ་གི་ཡོད་པ་དང་དམངས་གཙོའི་གི། ཤུགས་རྐྱེན་དེ་ཇི་ཙམ་ཆེ་རུ་ཕྱིན་པ་རྒྱ་ནག་གི་རྒྱ་ནག་གི་ད་ལྟ་གཅིག་གྱུར་གྱི་སྲིད་ཇུས་བཟུང་གི་ཡིན་ཟེར་དེ་ལས། ཐག་རིང་རུ་འགྲོ་གི་ཡོད་པ་དེ་མངོན་གསལ་དོད་པོ་ཅིག་ཆགས་ཀྱི་ཡོད་དེ་ལ་མི་འདོད་པའི་རྣམ་འགྱུར་བསྟན་པ་ཅིག་ཆགས་འགྲོ་གི་ཡོད་རེད་ད་ཨ་ནི་དེ་ནས། ད་ལྟ་ཞི་ཅིན་ཕིང་གི་གཏམ་བཤད་ཡིག་ཆ་རྩོམ་ཅིག་སྤེལ་དོན་འདི་ནང་ལོགས་ལ་ཐའེ་ཝན་འདི་ཨ་ནི་པའི་གཅིག་གྱུར་བཟོ་ཡག་ལ་ཡང་ད་ལྟ

ག་རེ་ཟེར་དགོས་རེད་དེ་ལ་འགོག་རྐྱེན་ཅིག་བཟོས་པ་དང་རྒྱ་ནག་གཞུང་གིས་ཞི་ཅིན་ཕིང་གི་ལྟ་བ་དེ་ལ་ཡང་འགྲིག་མི་འདུག་ཅེས་སྐྱོན་བརྗོད་བྱས་པའི་རྣམ་འགྱུར་ཅིག་མཚོན་པ། འདི་གསུང་གི་འདུག་ད་ལྟ་དེ་ལའེ་ཆིང་ཏེ་ཁོ་རང་གི་ད་ལྟ། གསུང་བཤད་འདི་ནང་ལོགས་ལ་རྣམ་པ་ཚོས་གཟིགས་ཡོད་རེད། དོན་ཚན་གསུམ་ནང་ལོགས་ལ་ད་ཐེ་ཝན་གཞོན་སྐྱེས་མི་རབས་ཚོས་ཀྱིས་ཐེ་ཝན། རྒྱལ་ཁབ་ཁ་ཁ་བསྡད་ཀྱི་ཡིན་ཟེར་ཡག་གི་འདོད་ཕྱོགས་ཅིག་འཛིན་པ་རེད་ཟེར་གཅིག་བྱས། འོས་བསྡུ་གི་གྲུབ་འབྲས་ལ་ཡང་དེ་འདྲས་ཅིག་ཚོད་དཔག་གནང་གི་འདུག་ཨང། ད་དེའི་གནད་འགག་ཆེན་པོ་ཞེ་བོ་ཅིག་རེད་བསམ་གྱི་འདུག་ད་དེ། མི་རབས་རྒན་པ་རྒན་པ་ཚོ་རེད་དེ་ཡིན་ནའི་གཞོན་པ་ཚོ་མང་པོ་ཅིག་གིས་དམངས་གཙོའི་ཕྱོགས་ལ་ཕར་བསྐྱོད་ཡག་ལ་ཡ་འདོད་མོས་ཆེ་བ་ཡོད་པ་འདི་གསལ་པོ་ཞེ་བོ་ཅིག་མངོན་ཡོད་རེད་ད་དེའི་ཐོག་ནས། གང་ལ་གང་འཚམ་ང་ཚོས་ཤེས་རྟོགས་ཐུབ་ཡག་ཅིག་རེད་ཨ་ནི་གང་ཡིན་ཟེར་ན་དེ་ལྟར་དཔེར་ན་ཐའེ་ཝན་གྱི། སྲིད་འཛིན་འོས་བསྡུ་གྱི་གྲུབ་འབྲས་དེ་ལ་ཡང་རྒྱབ་སྐྱོར་བྱས་བྱས་དེ་ལ་ཡང་དགའ་བསུ་ཞུ་མཁན་ནང་ལོགས་ལ་རེད། དམངས་གཙོ་ལ་དགའ་བའི་རྒྱལ་ཁབ་ཚང་ལོགས་ཀྱིས་དེ་དགའ་བསུ་ཞུ་གི་འདུག་དཔེར་ན། ཨ་རི་ཕྱི་སྲིད་དྲུང་ཆེ་རེད་ད་ག་ནང་བཞིན་ཡུ་རོབ་གྲོས་ཚོགས་རེད། ད་དེ་དེ་བཞིན་གྱི་ཡུལ་གྲུ་ཚང་མའི་གིས་ད་དམངས་གཙོ་ལ་དམངས་གཙོའི་རྒྱལ་ཁབ་ཀྱི་ཕྱོགས་ལ་སྐྱོད་མཁན་གྱི་རྒྱལ་ཁབ་ཚང་ལོགས་ཀྱིས།

ད་ཐའེ་ཝན་གྱི་བདེ་འཇགས་ཀྱི་གནས་སྟངས་དེ། ད་གནས་ཚུལ་དེ་མང་པོ་ཞིག་ཐོན་ཡོང་གི་འདུག་དེ། ད་ལྟའི་ཆ་ལ་ཡིན་ན་ད་འཛམ་བུ་གླིང་ནང་ལོགས་ཀྱི་རྒྱལ་ཁབ་མང་པོ་ཅིག་གིས་ཐའེ་ཝན་ནང་ལོགས་ཀྱི་མི་མང་གི་རང་དབང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་དེ་ཡིན་ནའི། དངོས་སུ་ད། རྒྱ་ནག་ནས། ཅིག་སྲུང་སྐྱོབ་བྱེད་ཡ་རེད་དེའི་གིས་ད། ཅིག། ཤུགས་རྐྱེན་རེད་ཆེ་ཤོས་དེ་ཨ་མི་རི་ཀ་ཡོད་པ་ངོས་འཛིན་བྱས་བསྡད་ཀྱི་ཡོད་རེད་ད་གལ་སྲིད་རྒྱ་ནག་གཞུང་གིས་ཐའེ་ཝན། རྒྱ་ནག་གིས་ད་ཐའེ་ཝན་ནང་ལོགས་ལ་དམག་འདྲ་བོ་ཅིག་བརྒྱབ་པ་ཡིན་ན་དེའི་ཐོག་ལ་ད་སྲུང་སྐྱོབ་བྱེད་མཁན་གཙོ་བོ་དེ་ད་ཨ་མི་རི་ཀ་རང་ཅིག་ངོས་འཛིན་བྱེད་ཀྱི་ཡོད་དུས་ཨ་མི་རི་ཀ་བྱས་རྒྱ་ནག་དང་ཐའེ་ཝན་གསུམ་གྱི་འབྲེལ་ལམ་དེ་ཧ་ལས་པའི་གནད་འགག་ཅིག་ཆགས་བསྡད་ཀྱི་འདུག་ད་ལྟ། ད་ད་ལྟ་སྲིད་འཛིན་གསར་པ་ལའེ་ཏེང་ཅིས་ཁོ་རང། སྲིད་འཛིན་ལ་ད་འོས་བསྡུ་སྲིད་འཛིན་གྱི་འོས་བསྡུའི་ནང་ལོགས་ལ་འོས་བསྡུ་ཐོབ་པ་དང་ཁོ་རང་གིས་གཏམ་བཤད་གནང་བའི་ནང་ལོགས་ཀྱི་ད་ཅིག་གནས་ཚུལ་ཁག་ཅིག་འགྲེལ་བཤད་གཟིགས་ཡོང་དུས། ཨ་རི་དང་ཐའེ་ཝན་བར་གྱི་འབྲེལ་ལམ་འདི་ད་ཁོ་རང་གིས་ཡིན་ན་ཅིག་མུ་མཐུད་བྱས་རྒྱུན་འཁྱོངས་བྱེད་ཡ་འདི་ལ་ཆོད་སེམས་བརྟན་པོ་ཡོད་ཞེས་དེ་འདྲས་གསུངས་པ་འདི་གྱི་རང་བཞིན་གྱིས་ད་རྒྱ་ནག་གཞུང་ལ་ཅིག་ཉེན་བརྡ་བཏང་བའི་གི། གནས་སྟངས་གཅིག་ལ་ངོས་འཛིན་བྱས་ཏེ་ཆགས་ཀྱི་འདུག་ལྷག་པར་དུ་ད་ལྟ་ད་རེས་ཀྱི་འོས་བསྡུ་དེ་ཚར་བ་དང་ད་ལྟ་ཐའེ་ཝན་གྱི་ད་འོས་བསྡུ་དེ་གྲུབ་ཚར་བ་ལ་ཨ་མི་རི་ཀའི་གི་བདེ་འཇགས་སློབ་སྟོན་པ་ཟུར་པ་སྐུ་ཞབས Stephen Hadley རེད་ད་ག་ནང་བཞིན་ཁོ་རང་མཉམ་དུ་ཨ་རིའི་གི་ཕྱི་སྲིད་དྲུང་ཆེ་གཞོན་པ་ཟུར་པ་སྐུ་ཞབས James Steinberg གཙོས་པའི་ཀྱི་ཨམ་རི་ཀའི་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ད་ལྟ་ཐའེ་ཝན་ནང་ལོགས་ལ་དངོས་སུ་ཕ་གི་ཕེབས་བྱས་སྐུ་ཞབས Lai Ching-te ལ་འཚམས་འདྲི་ཞུས་པ་འདི་ཀྱི་རང་བཞིན་ཀྱི་ཨམ་རི་ཀའི་ཀྱི་བརྒྱུད་ནས་ཐའེ་ཝན་ཀྱི་རང་དབང་དང་མི་མང་ཚོ་ལ་ཅིག་རྒྱབ་སྐྱོར་ཀྱི་རྣམ་འགྱུར་ཤུགས་ཆེན་པོ་ཞིག་སྟོན་གྱི་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ། ཐའེ་ཝན་གྱི་གནད་དོན་འདི་དང་གནད་དོན་འབྲེལ་བ་གལ་ཆེན་པོ་གཅིག་དེ་ད་ལྟ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་སྐབས་དེ་དུས་ཀྱི་ཨ་མི་རི་ཀའི་གི་ད་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་ཐའེ་ཝན་ནང་ལོགས་ལ་ཕེབས་པའི་གི་གནད་དོན་ད་ལྟ་ཁོ་རང་གི་དང་ཁོ་རང་མཉམ་དུ་གྲོས་ཚོགས་ཀྱི་ཚོགས་ཆུང་ཕ་གི་ཕེབས་བྱས་ཐའེ་ཝན་གྱི་མི་མང་དང་ཐའེ་ཝན་གྱི་མང་གཙོ་ལ་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་ཡ་འདི་སྐབས་དེ་དུས་ད་རྣམ་པ་ཚོས་མཁྱེན་གྱི་རེད་འཛམ་བུ་གླིང་གི་ད་གསར་འགྱུར་བརྒྱུད་ལམ་ཚང་མའི་ནང་ལོགས་ལ་ཐོན་བྱས་གང་ལྟར།

སྲུང་སྐྱོབ་བྱེད་ཡ་དེ་ཨ་མི་རི་ཀ་དང་ཨ་མི་རི་ཀའི་གཞུང་ཨ་མི་རི་ཀའི་གྲོས་ཚོགས་ལ་ཧ་ལས་པའི་གནད་འགག་ཅིག་ངོས་འཛིན་ཆགས་བསྡད་ཀྱི་འདུག་ད་ད་ལྟའི་ཆ་མཚོན་པ་ཡིན་ན་ད་ལྟ་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་བྷའི་ཏིན་གྱི་སྲིད་གཞུང་གི་ངོས་ནས་ཡིན་ན་ད་ལྟ་ཨ་མི་རི་ཀས་ཐའེ་ཝན་གྱི་ད་སྲུང་སྐྱོབ་ཀྱི་དང་བདེ་འཇགས་ཆེད་དུ་ཨ་མི་རི་ཀའི་ཨ་སྒོར། ས་ཡ་སུམ་བརྒྱ་བཞི་བཅུ་ཞེ་ལྔ་འདི་འདྲའི་ད་དམག་དང་འབྲེལ་བ་ཡོད་པའི་ཀྱི་མཚོན་ཆ་ཁག་ཉོ་ཡ་ལ་འདི་འདྲའི་རོགས་རམ་བྱས་པའི་ཀྱི་གནས་སྟངས་ཆགས་ཡོད་དུས་རང་བཞིན་གྱི་ད་དཔལ་འབྱོར་གྱི་རིམ་པ་ད་ས་ཡ་སུམ་བརྒྱ་བཞི་བཅུ་ཞེ་ལྔ་འདི་ཚོ་ཟིན་ཡོད་དུས་རང་བཞིན་གྱི་ཨ་མི་རི་ཀའི་ཀྱི་གྲོས་ཚོགས་རེད་ཨ་མི་རི་ཀའི་ཀྱི་སྲིད་གཞུང་ཅིག་གི་ངོས་ནས་རྒྱལ་ཁབ་གཞན་ཅིག་གི་ད་ཅིག་མཚོ་གླིང་གཞན་ཅིག་གི་སྲུང་སྐྱོབ། སོ་སོའི་གི་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་དེ་འདྲའི་འགྲོ་སོང་བཏང་བ་ཧ་ལས་པའི་ཀྱི། དཀོན་པོ་ཡོད་དུས་རང་བཞིན་གྱི་ད། དཔལ་འབྱོར་གྱི། རིམ་པ་འདི་ཧ་ལས་པའི་ཀྱི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་ངོས་འཛིན་བྱས་ཏེ་ཆགས་བསྡད་ཀྱི་འདུག་ཨ་ནི་ལྷག་པར་དུ། ད་ལྟ་ཨ་མི་རི་ཀས་རྒྱ་ནག་གི་ངོས་ནས་ཐའེ་ཝན་འདི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་གྱི་ད་ཆ་ཤས་ཅིག་ཡིན་པ་ངོས་འཛིན་བྱེད་ཡ་དེ། ད་འཛམ་བུ་གླིང་ནང་ལོགས་ལ་མངོན་གསལ་དོད་པོ་ཡོད་པ་ནང་བཞིན་ད་ལྟ་ཉེ་ཆར Cambodia ནང་འཚོགས་པའི་གི Miss Global གི་མཛངས་མའི་འགྲན་བསྡུར་སྐབས་སུ་ཐའེ་ཝན་གྱི་སྐུ་ཚབ་དང་མཛངས་མའི་ནང་མཉམ་ཞུགས་བྱེད་མཁན་ཁོ་རང་ཡིན་ནའི་ཅིག་ཐའེ་ཝན་གྱི་འཕྲེད་དར་ཁྱེར་མ་བཅུག་ཡག་དང་ཁྱེར་བ་ཡིན་ན་ཏག་ཏག་འགྲིག་གི་མེད་པ་དང། རྒྱ་ནག་གི་ད་མིང་དེ་འདི་འདྲའི་ཁོ་རང་གི་འཕྲེད་དར་ཁྱེར་དགོས་ཡག་གི་དེ་འདྲའི་ཤུགས་རྐྱེན་སྤྲད་པ་འདི་ཡི་རང་བཞིན་གྱིས་ད་རྒྱ་ནག་ད་རེས་འོས་བསྡུ་འདི་གི་གྲུབ་འབྲས་འདི་གཅིག་ལ་ད་འདོད་པ་མེད་པ་ཅིག་མངོན་གསལ་དོད་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་རེས་དུས་ཚོད་རྐྱེན་པས་ལེ་ཚན་འདི་ད་མཇུག་སྒྲིལ་ཞུ་གི་ཡིན་ལེ་ཚན་འདི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་མ་བརྗེད་པ་བསྡད་པ་ཞུ་བཀྲ་ཤིས་བདེ་ལེགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།